བྱས་པ་ལྡོག་པ་ཞེས་ལབ་པར་བྱས་སམ་མི་རྟག་པ་ལྡོག་པའི་སྟོབས་ཀྱིས་བྱས་པ་ལྡོག་པ་དེ་རྟོགས་ཡོང་དུས་མི་རྟག་པ་ལྡོག་ས་དེ་ལ་བྱས་པ་ལྡོག་པ་ལྡོག་གོ་ལ་མི་རྟག་པ་ལྡོག་ས་ལ་བྱས་པ་ལྡོག་པ་ལྡོག་ཚེ། དགག་བྱའི་ཆོས་གོ་ལ་བྱས་པ་དེ་མེད་པ་ལྡོག་གོ་དེ་ཡིན་དུས་ན་རྟགས་ཆོས་གྲུབ་པ་འབྲེལ་བ་ལ་ལྟོས་པ་དེ་སློབ་དཔོན་ཕྱོགས་གླང་གིས་གསུངས་བཞག་ཟེར་དུས་ན་ནི། རྟགས་མི་མཐུན་ཕྱོགས་ལ་མེད་པ་ངེས་དགོས་ངེས་དགོས་ཡིན་ཆགས་ཀྱི་ཡོག་ཡིན་པ་རེད།

ངེས་པར་བརྗོད་པར་མཛད་པ་ཞེས་ད་དེར་གཅིག་སྐུ་ཐིང་ཁྲི་དེར་གཏན་ཚིགས་ཀྱི་ནི་ཚུལ་གསུམ་ལའང་ངེས་པར་བརྗོད་པར་མཛད་པ་ཡིན་ཟེར་གྱིན་པར་མདོ་འདིའི་ཐིང་ཁྲིར་སྦྱང་ཚུལ་དང། ད་དེ་ཡིས་མ་གྲུབ་བཟློག་དོན་དང་འཁྲུལ་པ་ཅན་གྱི་གཉེན་པོར་ནི་ཟེར་ཡང་གོ་ལ་ད་གཤམ་ལ་འབྱུང་བ་དང། འོ་དེ་ཡི་ཚུལ་གསུམ་གྱི་མཚན་ཉིད་ལ་དེ་ལྟར་བརྗོད་པ་ལ་དགོས་པ་ཡོད་དེ། བྱས་པས་སྒྲ་མི་རྟག་པར་སྒྲུབ་པ་ལྟ་བུ་མ་གྲུབ་པའི་རྟགས་དང། བཟློག་དོན་འགལ་བ་དང། འཁྲུལ་པ་ཅན་མ་ངེས་པའི་རྟགས་སུ་གྲུབ་པ་སོགས་ཀྱི་གཉེན་པོར་རྟོགས་པའི་ཕྱིར་ཡིན་པའི་ཕྱིར།

ཚུལ་གསུམ་ཀ་ཡི་མཚན་ཉིད་ཟུར་དུ་ངེས་པར་ཚད་མས་ངེས་པར་གསུངས་པ་རེད་ཅེས་བྱ་བ་རེད། ད་གསུངས་པ་མ་ཡིན་པ་དང་སློབ་དཔོན་ཕྱོགས་གླང་གི་གསུང་སའི་ཚིག་དེ་ག་པར་གསུངས་ཡོད་རེད་ཟེར་ན། ཚད་མ་ཀུན་བཏུས་ག་ལ་གསུངས།